ང་བདེ་ཆེན་སྐྱབས་ཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པར་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱེད་ཀྱི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ནས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི་བོད་རིག་པའི་ཞིབ་འཇུག་སློབ་གཉེར་ལྟེ་གནས་ཁང་གི་གྲགས་ཆེ་བའི་དཔྱད་ཞིབ་པ་ཨན་མེ་རི་བྷི་ལོན་ཌོ་དང་ཀེད་བྷ་ཏེར་ཕི་ལེ་གཉིས་ཀྱིས་ནུབ་ཕྱོགས་པའི་རྒྱལ་ཁབ་ཁག་ཁ་ཤས་ནས་ལོ་རྒྱུས་སྨྲ་བ་དང་དཔྱད་གཏམ་པ་དང་ཆབ་སྲིད་གནད་དོན་པ་དེ་ད་ལྟའི་གི་དྲི་གཞི་བརྒྱ་ཐོག་ལ་ཁོ་རང་ཚོས་དཔྱད་པ་བྱས་ནས་དོན་དངོས་ཐོག་ནས་ཡཱ་གི་རྒྱལ་རབས་ལོ་རྒྱུས་ནས་གསལ་བའི་གནས་ཚུལ་ག་རེ་ཡིན་མིན་ཉམས་ཞིབ་བྱས་ནས་ཁོ་ཚོས་ཀྱི་ལན་འདེབས་སྐྱོན་པའི་གི་ནང་དོན་ཐོག་ནས་ཡཱ་ད་ལྟ་དེ་བོད་དོན་དར་རྒྱས་ཟེར་བའི་ལེ་ཚན་འདི་རེད། ལེ་ཚན་སྔོན་མའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་གྱི་སྤྱི་ཟླ་དགུ་པ་ནས་བཟུང་བོད་ནང་ལ་ཡཱ་བོད་མི་ཚོས་ཀྱི་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་སྐབས་ལ་ཡཱ་སྐབས་དེ་དུས་ཙམ་པ་ལ་ཡང་བོད་ནང་ཡོད་པའི་གི་ཆོས་ཕྱོགས་ཀྱི་འགོ་ཁྲིད་དང་ཨ་ནི་བོད་ཀྱི་རྒྱལ་ས་ལྷ་ས་ནང་བཅའ་སྡོད་པ་ཚོས་གི་དེ་ཚོའི་ཐོག་ལ་ཡང་ཁོང་ཚོའི་གི་བསམ་ཚུལ་རེད་དགོངས་ཚུལ་རེད་འདི་སྐོར་ལ་ཡང་ང་ཚོས་གླེང་མོལ་ཞུས་ཡོད་རེད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་ད་ལྟ་གོང་དུ་བརྗོད་པ་གཞིར་བཟུང་གི་བོད་ནང་ལ་ཡང་བོད་མི་ཚོས་གི་རྒྱ་ནག་ལ་ཡང་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་སྐབས་ལ་ཡང་སྐབས་དེ་དུས་ཙམ་པ་ལ་ཡང་ཨ་ནི་ཕྱི་རྒྱལ་བ་བོད་ནང་ལ་འགྲོ་བསྐྱོད་བཅུག་ཡོད་མེད་དང་དེ་བཞིན་བོད་ནང་ལ་བྱུང་བའི་གནས་ཚུལ་སྐོར་ལ་ཡང་ཕྱི་རྒྱལ་གི་གསར་འགོད་པ་གསར་འགྱུར། འགོད་ཡ་དེ་འདྲས་ཅིག་ཆོག་མཆན་སྤྲད་ཡོད་མེད་སྐོར་ལ་ང་ཚོས་གླེང་མོལ་ཞུ་གི་ཡིན་ཐོག་མ་དེ་ལ་ཡ་ད་ལྟ་གོང་དུ་ད་ལྟ་དྲི་བ་བརྗོད་པའི་དེ་ཐོག་ལ་ཡ་རྒྱ་ནག་ཁོང་ཚོས་ཀྱིས་ག་རེ་བརྗོད་འདུག་བདེ་ཆེན་ལགས། གོང་དུ་ནང་ལ་གསུངས་ནང་བཞིན་རེད་རྒྱ་ནག་གཞུང་ཁོ་རང་ཚོས་བཤད་པ་བྱས་ན་ནི་བོད་འདི་འཛམ་གླིང་གི་ཕྱི་ལོག་ལ་ནི་སྒོ་ཕྱེ་ཡོད་ས་ནི་རྒྱ་ནག་གི་ས་ཁུལ་གཅིག་རེད། བྱས་ཙང་ནི་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་རེད་གསར་འགོད་པ་བོད་ནང་ཡོང་ཡ་ལ་དགའ་བསུ་ཡོད། ཨ་ནི་ཟིང་ཆའི་སྐབས་ལ་བདེ་འཇགས་རྒྱུ་རྐྱེན་ལ་བརྟེན་བྱས་ཨ་ནི་དུས་ཡུན་ཐུང་ངུ་ཙམ་ཅིག་ཨ་ནི་ཡུལ་སྐོར་སྤྲོ་འཆམ་བོད་ནང་བཏང་ཡོད་མ་རེད་ཟེར་ཡིན་ན་བོད་ནང་བསྐྱོད་འདོད་ཡོད་པའི་ཕྱི་རྒྱལ་གསར་འགོད་པས་ཨ་ནི་བོད་རང་སྐྱོང་ལྗོངས་ཀྱི་ཕྱི་འབྲེལ་ལས་དོན་ཅུས་ལ་ཨ་ནི་རེ་ཞུ་སྙན་ཞུ་ཞིག་ཕུལ་རྗེས་ཨ་ནི་ཕྱི་རྒྱལ་གྱི་གསར་འགོད་མང་པོ་ཞིག་ཨ་ནི་བོད་ནང་ལྟ་སྐོར་བསྐྱོད་ཡོད་རེད་ཅེས་རྒྱ་མིས་དེ་འདྲ་བཤད་ཞིང། གནད་དོན་འདི་དང་འབྲེལ་བའི་ཐོག་ནས་ཡང་སྐབས་དེ་དུས་ཙམ་པ་གི་བོད་ནང་གི་གནས་སྟངས་རེད་དེ་མིན་ད་ལྟ་རྒྱ་ནག་དབང་འཛིན་པས་ཀྱི་བོད་ནང་ལ་ཡང་ཕྱི་རྒྱལ་གྱི་ལྟ་སྐོར་བ་རེད་ཕྱི་རྒྱལ་གྱི་གསར་འགོད་པ་འགྲོ་སྐྱོད་སྐོར་ལ་ཡང་ད་གནད་དོན་དཔྱད་ཞིབ་པ་ཁོ་རང་གིས་ག་རེ་གསུང་གི་འདུག་གནད་དོན་དཔྱད་ཞིབ་པ་ཁོ་རང་ཁོ་རང་གི་མཚན་ལ་ག་རེ་རེད། གནད་དོན་དཔྱད་ཞིབ་ཁོ་རང་ཡིན་ན་ཨ་ནི་གྲོང་ཁྱེར་ཉིའུ་ཡོག་ལ་ཡོད་པའི་ཀོ་ལོམ་བྷི་ཡ་གཙུག་ལག་སློབ་གྲྭ་ཆེན་མོའི་དེང་རབས་བོད་རིག་པའི་སློབ་དཔོན་ཆེན་མོ་དང་དེང་རབས་བོད་ཀྱི་ལས་གཞིའི

སི་ཁྲོན་དང་ཡུན་ནན་གྱི་ཆ་ཤས་ལ་ཡོད་པའི་ཨ་ནེ་སྔ་མོའི་བོད་ཁམས་རྒྱུད་ཀྱི་ས་ཁུལ་མང་ཆེ་བ་ནང་ལ་ཡིན་ན་ཕྱི་རྒྱལ་བ་འགྲོ་ཆོག་གི་ཡོད་རེད། སྤྱི་ལོ་ཉིས་སྟོང་བཅུ་མེད་བདུན་ལོའི་མཚམས་ལ་དམིགས་བསལ་གྱི་མགྲོན་འབོད་བྱས་འགྲོ་དམིགས་བསལ་གྱི་ཆོག་མཆན་ཐོབ་པའི་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་ཁག་ཅིག་འདུག་ཅེས་བསླེབས་ཡོད་རེད་ཅེས་འདི་འདྲ་གསུངས་ཤག་ཁོ་རང། ད་ལྟའི་བོད་ནང་ལ་ཡང་ད་ལྟ་རྒྱ་ནག་གི་དམ་དྲག་ཆེ་བ་ཞིག་གསུངས་ཀྱིས་རྒྱ་ནག་ཁོ་རང་ཚོ་རང་གི་ས་ཁུལ་ནང་ལ་ཡང་ད་དེ་འདྲའི་ཕྱི་རྒྱལ་བ་དེ་འདྲའི་ཡུལ་སྐོར་སྤྲོ་འཆམ་པ་རེད་གསར་འགོད་པ་དེ་འདྲའི་ཐོག་ལ་ཡང་དམ་དྲག་བྱས་པའི་གནས་ཚུལ་དང་དེ་མིན་ད་ད་ལྟ་གོང་དུ་ང་རང་གསུངས་པ་རེད་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་ཡིན་ནའི་རེད་དེ་ཚོ་བོད་རང་སྐྱོང་ལྗོངས་ནང་ལ་འཛུལ་ཞུགས་བྱས་པའི་རྗེས་ལ་ཡང་ད་ཁོང་ཚོའི་ཐོག་ལ་ཡང་རྒྱ་ནག་གིས་དམིགས་བསལ་གྱི་ལག་བསྟར་ག་རེ་བྱེད་ཀྱི་འདུག་ལོ། གནད་དོན་དཔྱད་ཞིབ་པ་ཁོ་རང་གིས་གསུངས་པ་བྱས་ན་ཨ་ནི་རྒྱ་ནག་ནང་ལ་ཡིན་ན་བོད་ནང་བཞིན་གྱི་ཨ་ནི་དམ་དྲག་དེ་འདྲ་ཡོག་མ་རེད་ཨ་ནི་དམིགས་བསལ་ཆོག་མཆན་ཐོབ་པའི་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་དེ་ཚོ་ཡིན་ན་བོད་རང་སྐྱོང་ལྗོངས་ནང་སླེབས་པའི་རྗེས་ལ་ཨ་ནི་ཁོ་རང་ཚོ་རང་གི་ཚོགས་ཆུང་དང་ཨ་ནི་ཁ་བྲལ་ཏེ་སོ་སོ་གཅིག་པུར་ཡུལ་སྐོར་འགྲོ་ཆོག་གི་ཡོག་རེད་ཅེས་བྱས་གསུངས་ཤག་བྱས་ཙང་དེ་ཚོ་འགྲོ་ས་དེ་ལྷ་ས་རེད་གཞིས་ཀ་རྩེ་རེད་མཚོ་སྔོན་དང་བལ་ཡུལ་བར་གྱི་གཞུང་ལམ་གཙོ་བོའི་རྒྱུད་གཅིག་པུ་དེ་རེད་ཅེས་བྱས་ཁོ་རང་དེ་འདྲ་གསུངས་ཤག།
དེ་འདྲའི་གནས་སྟངས་ཅིག་སྐབས་ལ་ཡ་ཕྱི་རྒྱལ་བ་གཅིག་གིས་བོད་རང་སྐྱོང་ལྗོངས་མ་ཡིན་པའི་ས་ཁུལ་ཞིག་ལ་ཁོང་ཚོས་ད་གི་འགྲོ་འདོད་ཡོད་པས་ན་ཡ་ཨ་ཁོང་ཚོ་ལ་ཡ་འགྲོ་ཆོག་པའི་གི་ཡ་གོང་རིམ་ལ་ཡ་ཁོང་ཚོས་ཆོག་མཆན་ག་རེ་ཞུ་དགོས་པ་རེད་དེ་མིན་པའི་གི་ཕྱི་རྒྱལ་གྱི་ཡུལ་སྐོར་སྤྲོ་འཆམ་པ་རེད་གསར་འགོད་པ་རེད་འགྲོ་མ་ཆོག་པའི་ས་ཆ་ལ་ཁོང་ཚོས་འབྱོར་བ་དེ་འདྲ་མཐོང་བས་ན་རྒྱ་ནག་གི་ཉེན་རྟོག་པས་ཁོང་ཚོའི་ཐོག་ལ་ཡ་ལག་བསྟར་ག་རེ་བྱེད་ཀྱི་ཡོད་ན་ལོ།

ཨང་ཕྱི་རྒྱལ་གྱི་གསར་འགོད་པ་བོད་ནང་ལྟ་སྐོར་བསྐྱོད་པའི་སྐབས་ལ་ཡིན་ན་ཆོག་མཆན་ཞུ་དགོས་ཡ་དང་ཆོག་མཆན་དེ་ཚོ་ཨང་རྩ་བའི་ཆ་ནས་ཨ་ནི་ཆོག་མཆན་སྤྲད་ཀྱི་ཡོག་མ་རེད་ཅེས་བྱས་གནད་དོན་དཔྱད་ཞིབ་པ་རོ་བེར་ཏི་བྷར་ནེཊ་ཁོ་རང་གིས་འདུག་སེ་གསུངས་ཤག། ད་ལྟ་གླེང་མོལ་ཞུ་བཞིན་པའི་གིས་བོད་ནང་ལ་ཡ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བདུན་ནས་བྱུང་བའི་གིས་བོད་མི་ཚོས་གིས་རྒྱ་ནག་ལ་ཞི་བའི་ངོ་རྒོལ་བྱུང་བའི་རྗེས་ལ་ཡ་བོད་རང་སྐྱོང་ལྗོངས་ནང་གི་འགོ་ཁྲིད་དེ་ཚོ་འགོ་ཁྲིད་སུ་ཡིན་ནའི་ད་ཅིག་གིས་ལས་གནས་ནས་ཕྱིར་འབུད་བཏང་བ་རེད་དེ་མིན་ལས་གནས་ཐོག་ལ་ཡ་གནས་སྤར་བྱས་པ་རེད། གནད་དོན་འདིའི་རྗེས་ལ་ཡ་རྒྱ་ནག་གིས་བོད་ནང་ལ་ཡ་དམག་མི་ཡིན་ནའི་རེད་ཉེན་རྟོག་པ་དེ་འདྲས་ཅིག་གིས་འགྲེམས་འཇོག་མང་བ་བྱས་གནས་ཚུལ་དེ་འདྲས་བྱུང་འདུག་པས་དེའི་སྐོར་ལ་ཡ་རྒྱ་ནག་ཁོ་རང་ཚོས་ག་རེ་བཤད་ཀྱི་འདུག་ལོ། གནད་དོན་དེའི་ཐོག་ལ་ད་རྒྱ་ནག་གིས་བཤད་ཡ་བྱས་པ་ཡིན་ན་ཟིང་ཆ་དེ་ཚོ་ཁ་བྲལ་བ་ཉུང་ཤས་ཤིག་ངན་སྐུལ་བྱས་རྗེས་ཨ་ནི་བྱུང་བ་རེད། དེ་ལྟའི་ཨ་ནི་དེ་ཚོ་ཨ་ནི་མགྱོགས་མྱུར་ཞོད་འཇགས་བཏང་རེད། ཟིང་ཆ་དེ་ཚོ་ལ་བརྟེན་ནས་འགོ་ཁྲིད་གཅིག་ཀྱང་གནས་དབྱུང་བཏང་ཡས་རེད་ཡང་ན་གོ་གནས་མེད་པ་བཟོ་ཡས་རེད་དེ་མིན་ད་སྲིད་གཞུང་གིས་བོད་ལ་དམག་མི་དང་ཉེན་རྟོག་འཕར་མ་བཏང་ཡས་དེ་འདྲ་བྱུང་ཡོད་མ་རེད་ཅེས་རྒྱ་ནག་ཁོ་རང་ཚོས་བཤད་སོང།
རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་བསྐྱལ་ལེ་ཚན་གསན་བཞིན་ཡོད་པ་རེད། གནད་དོན་དང་བྱུང་རིམ་འདིའི་ཐོག་ལ་ཡ་ད་བྱུང་རབས་རེད་ལོ་རྒྱུས་ཀྱི་གནད་དོན་ཐོག་ནས་ཡ་ད་གནད་དོན་དཔྱད་ཞིབ་པ་རོ་བྷི་བྷར་ནེཊ་ཁོ་རང་གིས་ག་རེ་གསུངས་འདུག་ལོ། ཡང་ད་གནད་དོན་དཔྱད་ཞིབ་པ་ཁོ་རང་གསུངས་ཡ་བྱས་པ་ཡིན་ན་ལོ་རྒྱུས་བྱུང་བའི་ཐོག་ནས་ཨ་ན་རྒྱ་ནག་གཞུང་གི་འདྲི་གཞི་རྒྱབ་པའི་ཨ་ན་རྩོམ་པ་པོ་ཚོ་ཨ་ན་ཁ་སྐྱེངས་པོ་བཟོས་ཡོད་རེད། ཨ་ནི་དེབ་འདི་ཐོག་མར་པར་སྐྲུན་བྱས་པ་ནས་ཟླ་བ་ཁ་ཤས་ལས་མ་སོང་བར་ཨ་བོད་པ་ཁྲི་གཅིག་ལྷག་གིས་བོད་རང་བཙན་གྱི་རྔམ་སྟོན་ཁྲོམ་སྐོར་ཞིག་བྱས་རྗེས་ངོ་རྒོལ་འདི་ཉིན་གྲངས་གསུམ་རིང་མུ་མཐུད་དུ་ཨ་ནི་བྱས་ཡོད་རེད་ཅེས་ཨ་ནི་ཁོ་རང་ཚོས་གསུངས་བཞག།
ད་ལྟ་གོང་དུ་གནད་དོན་དཔྱད་ཞིབ་པ་རོ་པི་པ་ན་ཁོ་རང་གིས་གསུངས་པ་གཞིར་བཟུང་གིས་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་སྤྱི་ཟླ་གསུམ་པའི་རྗེས་ལ་ཡང་ད་བོད་ནང་ལ་ཡང་བོད་མི་ཁྲི་གཅིག་ལྷག་ཅིག་གིས་རྒྱ་ནག་ལ་ཡང་ཞི་བའི་ངོ་རྒོལ་ལས་འགུལ་དེ་འདྲའི་སྤེལ་བ་རེད་གསུང་གི་རེད་ལས་འགུལ་འདི་སྤེལ་བའི་སྐབས་ལ་ཡང་རྒྱ་ནག་ཁོ་རང་ཚོ་གིས་རྒྱ་ནག་དབང་འཛིན་པ་གིས་འདི་ཐོག་ལ་ཡང་ཁོང་ཚོའི་ལག་བསྟར་ག་རེ་བྱས་འདུག་དེ་མིན་པའི་གཅིག་འདི་དང་འབྲེལ་བའི་ཐོག་ནས་བོད་ཀྱི་ས་ཁུལ་ཡོངས་རྫོགས་ཐོག་ལ་ཡང་རྒྱ་ནག་གིས་སྟངས་འཛིན་ལས་ཁོང་ཚོའི་གི་སྲིད་ཇུས་གསར་པ་ག་རེ་འཛིན་འདུག་ལོ། ད་བོད་མི་ཚོས་ཞི་བའི་ངོ་རྒོལ་ལས་འགུལ་བྱས་དེ་ཡིན་ན་ཨ་ནི་རྒྱ་ནག་གཞུང་གིས་ཁ་གཏད་བཅའ་ཡག་གི་ཆེད་དུ་ཡིན་ན་ཉུང་མཐར་ཡང་བོད་ནང་ལ་ཨ་ནི་དམག་མི་སྣོན་པ་ཆིག་ཁྲི་བཞི་སྟོང་ཙམ་ཅིག་ཨ་ནི་བཏང་ཡོད་རེད་སྐབས་དེ་དུས་ཡིན་ན་ས་ཁུལ་དེ་ཡོངས་ལ་ཨ་ནི་ཉེན་ཟོན་དམ་དྲག་གི་བཀའ་རྒྱ་བཏང་རྗེས་ཨ་ནི་ཟླ་བ་བཅུ་གསུམ་རིང་ཨ་ནི་མི་མང་བཅིངས་འགྲོལ་དམག་གི་སྟངས་འཛིན་འོག་ལ་ཨ་ནི་བཞག་ཡོད་རེད་ཨ་ནི་དེ་ཡིན་ན་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ལོ་རྒྱུས་ནང་ལ་རྒྱལ་ཁབ་ཆ་ཤས་ས་ཁུལ་གཅིག་ལ་ཡིན་ན་དངོས་སུ་ཉེན་ཟོན་དམ་དྲག་གི་བཀའ་རྒྱའི་འོག་ལ་བཞག་ཡས་འདི་ཡིན་ན་ཐོག་མ་ཅིག་ཆགས་བསྡད་ཡོད་རེད་ཅེས་ཁོ་རང་ཚོས་གསུངས་བཞག། ད་གོང་གི་དྲི་བ་སྟེར་བ་དང་འབྲེལ་བའི་ཐོག་ནས་ཡང་ད་ལྟ་བོད་ཀྱི་རྒྱལ་ས་ལྷ་སའི་ནང་ལ་བྱུང་བའི་ཞི་བའི་ངོ་རྒོལ་ལས་འགུལ་རྗེས་ལ་ཡང་རྒྱ་ནག་དབང་འཛིན་པས་ཀྱིས་ད་བོད་ནང་ལ་ཡོད་པའི་ཀྱི་རྒྱ་མི་གི་དམག་མི་རེད་རྒྱ་མི་གི་མཐོ་རིམ་འགོ་ཁྲིད་ཁོང་ཚོ་ལ་ཡང་ལས་གནས་ནས་ཕྱིར་འབུད་བཏང་ཡས་རེད་ལས་གནས་གནས་སྤར་བྱས་དེ་འདྲའི་སྐོར་ལ་ཡང་ད་ང་ཚོས་གླེང་མོལ་ཞུ་དགོས་རེད་དེའི་ཐོག་འབྲེལ་བའི་ཐོག་ནས་ཡང་ད་རྒྱ་ནག་དབུས་གཞུང་གི་སྲིད་བྱུས་ལ་ཡང་འགྱུར་བ་བཏང་ཡས་དང། ལས་གནས་ཡོད་པ་དེ་ཚོ་ལ་ཡང་གོ་གནས་སྤར་ཡག་དང་གཅིག་ཁོང་ཚོ་ཡང་ཕྱིར་འབུད་བཏང་སྐོར་ལ་ཡ་ད་ལྟ་གནད་དོན་དཔྱད་ཞིབ་པ་ཁོ་རང་ག་རེ་གསུངས་འདུག་ལོ། ད་དེ་གནད་དོན་དཔྱད་ཞིབ་པ་ཁོ་རང་ག་རེ་གསུངས་ཡོད་ཟེར་ན་བོད་ནང་ལ་སྔོན་མ་བྱུང་བའི་རྔམ་སྟོན་ཁྲོམ་སྐོར་བརྟེན་བྱས་ཡིན་ན་འགོ་ཁྲིད་ཨ་ནི་ཅུང་ལྟ་ཚ་གུ་ཡང་གཅིག་དེ་འདྲའི་རྡོ་བཟོ་ཡིན་ན་ཨ་ནི་འགོ་ཁྲིད་ཀྱི་ད་ལས་གནས་ཤོར་ཡས་དེ་འདྲ་ཆགས་བསྡད་མངོན་གསལ་དོད་པོ་ཡོད་རེད་གང་ཡིན་ཟེར་ན་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ལོ་དཀྱིལ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་དམར་ཤོག་དྲུང་ཆེ་ཝུ་ཅིན་ཧྭ་ཟེར། ད་ཁོ་རང་ཡིན་ན་ཨ་ནི་འཇམ་པོ་ཆེ་དྲགས་ནས་སྲིད་ཇུས་གཅིག་འཇམ་དྲགས་པར་བརྟེན་ནས་ཡིན་ན་ཁོང་ལ་ཨ་ནི་གཡས་ལྟའི་གི་ཨ་ནི་སྐྱོན་འཛུགས་བྱས་བྱས་ཡིན་ན་གོ་གནས་ནས་གནས་དབྱུང་བཏང་ཡོད་རེད་ཨ་དེ་ཡང་ཨ་ནི་གནད་དོན་དཔྱད་ཞིབ་ཁོ་རང་གིས་མུ་མཐུད་གསུངས་ཡག་བྱས་ཡིན་ན་ཝུའུ་ཅིན་ཧོ་ཁོ་རང་ཡིན་ན་དབྱིས་རིགས་ཀྱི་མི་རིགས་གཅིག་ཡིན་པ་དང་ཝུའུ་ཅིན་ཧོ་ཁོ་རང་ཡིན་ན་ཨ་ནི་བོད་པའི་ཐོག་ལ་དགའ་ཞེན་རབ་ཡོད་པ་དང་ཨ་ནི་དེ་འདྲ་ལ་བརྟེན་ནས་ཡིན་ན་ཁོ་རང་ལ་ཨ་ནི་གཡས་ལྟའི་གི་སྲིད་ཇུས་འཛིན་མཁན་རེད་བྱས་བྱས་ཁོ་རང་གོ་གནས་ནས་མར་གནས་དབྱུང་བཏང་བྱས་དེ་འདྲ་བྱས་བཞག་ཁོ་རང་ཡིན་ན་དབྱིས་རིགས་ཀྱི་ཨ་ནི་མི་རིགས་ཅིག་རེད་བཞག། སྐབས་དེའི་གཅིག་གི་བོད་རང་སྐྱོང་ལྗོངས་ཀྱི་རྒྱ་ནག་དམར་པོའི་དྲུང་ཆེ་ཝུ་ཇིང་ཧྭ་ད་ལྟ་ལས་གནས་ནས་གནས་དབྱུང་བཏང་བར་སོང་རེད་ཁོ་རང་ལས་གནས་ནས་གནས་དབྱུང་བཏང་བའི་རྗེས་ལ་ཡ་འདིའི་ཚབ་ལ་སུ་བསྐོ་བཞག་བྱས་པ་རེད་དོ། དེ་ཡིན་ན་ཝུ་ཇིང་ཧྭ་ཡིན་ན་ཁོ་རང་ཡིན་ན་དབྱིས་རིགས་མི་རིགས་ཅིག་བྱས་དེ་ཡི་སྒང་ལ་ཨ་ནི་བོད་པ་ཡིན་ན་གཅིག་གི་ཁོ་རང་ཡིན་ན་དགའ་ཞེན་ཡོད་པ་དེ་འདྲ་ཅིག་བརྟེན་ནས་ཡིན་ན

བོད་རང་སྐྱོང་ལྗོངས་ལ་ཡང་རྒྱ་ནག་གིས་མཐོ་རིམ་འགོ་ཁྲིད་བསྐོ་གཞག་དང་འབྲེལ་བའི་ཐོག་ནས་ད་ལྟ་བཀའ་མོལ་ཞུ་བཞིན་པའི་ཐོག་ལ་ཡང་ཧུའུ་ཅིན་ཐའོ་རྗེས་ལ་ཡང་ད་གཅིག་བོད་རང་སྐྱོང་ལྗོངས་ནང་ལ་ཡང་རྒྱ་ནག་གི་དམར་ཤོག་ཚོགས་པའི་གི་འགོ་ཁྲིད་སུ་བསྐོས་འདུག་ལོ། ཧུའུ་ཅིན་ཐའོ་རྗེས་ལ་ཡིན་ན་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་ཀྱི་ད་ཧུའུ་ཅིན་ཐའོ་ཚབ་ལ་ཡིན་ན་ཁྲེན་ཁུའེ་ཡོན་ཟེར་བསྐོས་བཞག་ཁྲེན་ཁུའེ་ཡོན་ནི་ཨ་ནི་མཐའ་མཚམས་ཁུལ་གྱི་གྲངས་ཉུང་མི་རིགས་ཐོག་ཨ་ནི་གཅིག་གི་ཆེད་ལས་ཀྱི་ཤེས་བྱ་ཡོད་པའི་རྒྱ་ནག་གཞུང་གི་འགོ་ཁྲིད་ཅིག་དེ་འདྲ་ཅིག་བརྩི་གི་འདུག།
ད་ལྟ་བོད་རང་སྐྱོང་ལྗོངས་ཀྱི་འགོ་ཁྲིད་སྐབས་དེ་དུས་ཙམ་པ་ལ་ཡང་ཁྲེན་ཁུའེ་ཡོན་གྱིས་བོད་མི་ཚོ་ལ་ཡང་ཁོ་རང་གི་སྲིད་བྱུས་འདི་ག་འདྲ་ཞིག་ཡོད་ན་ལོ།
གནད་དོན་དཔྱད་ཞིབ་པ་རོ་སྦཊ་སྦར་ནེཊ་ཁོ་རང་གསུང་ཡས་བྱས་པས་ན་ཁྲེན་ཁུའེ་ཡོན་ཁོ་པ་ཡིན་ན་ད་བོད་པའི་རིག་གཞུང་རེད་རྒྱ་ནག་གཞུང་དང་བསམ་ཚུལ་མི་མཐུན་པ་ཤོད་མཁན་ཐོག་ལ་ཡིན་ཐལ་ཆ་ཆེ་བའི་རྙིང་ཞེན་གྱི་སྲིད་བྱུས་འཛིན་མཁན་ཞིག་ལ་ད་རོ་སྦཊ་སྦར་ནེཊ་ཁོ་རང་གི་ཡིན་ན་དེ་འདྲ་ངོས་འཛིན་གནང་འདུག།

ལེ་ཚན་དེ་འདིར་མཇུག་བསྡོམས་ཞུས་པ་དང་ལེ་ཚན་རྗེས་མ་ནང་ཡིན་ན་ད་ལྟ་བཀའ་མོལ་ཞུ་བཞིན་པའི་གིས་བོད་ནང་ལ་ཡ་བོད་མི་ཚོས་གིས་ཞི་བའི་ངོ་རྒོལ་ལས་འགུལ་སྤེལ་བའི་རྗེས་ལ་ཡ་ད་གཅིག་བོད་རང་སྐྱོང་ལྗོངས་ཀྱི་སྲིད་གཞུང་གིས་ནི་བོད་མི་ཚོའི་ཐོག་ལ་ཡ་ཁ་གཏད་ཐབས་ཇུས་དང་བོད་མི་སྲིད་ཇུས་ལག་བསྟར་ག་རེ་བྱེད་མིན་སྐོར་ལ་ཡ་ང་ཚོས་མུ་མཐུད་ནས་གླེང་མོལ་ཞུ་གི་ཡིན་གླེང་མཁན་རྣམས་ནས་ང་ཚོའི་བོད་དོན་དག་ཐེར་གྱི་ལས་རིམ་གསན་པ་ཐུགས་རྗེ་ཆེ་བཞུགས་གདན་འཇགས་དགོས།